སྣང་རུང་མ་དམིགས་པའི་རྟགས་ཀྱི་མཚན་ཉིད་སྐོར་ལ་ག་རེ་ལབ་པ་རེད། ཁྱོད་དེ་སྒྲུབ་ཀྱི་མ་དམིགས་པའི་རྟགས་ཡང་དག་གང་ཞིག་ཨ་ནི་དགག་ཆོས་སུ་བཏགས་པའི་དོན་དེ་ཆོས་ཅན་དུ་སོང་བའི་གང་ཟག་གི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་རུང་བའོ། དེ་སྣང་རུང་གི་རྟགས་ཡང་དག་གི་མཚན་ཉིད་རེད་བ། དེ་ལ་ག་རེ་རེད་རོགས། སྣང་རུང་གི་འབྲེལ་ཟླ་མ་དམིགས་པའི་རྟགས་དང། འགལ་ཟླ་དམིགས་པའི་རྟགས་གཉིས་བཤད་པ། འབྲེལ་ཟླ་མ་དམིགས་པའི་རྟགས་མཚན་ཉིད་ག་རེ། ཁྱོད་དེ་སྒྲུབ་ཀྱི། སྣང་རུང་མ་དམིགས་པའི་རྟགས་ཡང་དག་གང་ཞིག། རང་གི་དངོས་མིང་མཐར་མེད་མིན་སོགས་དགག་ཚིག་ཅི་རིགས་སྦྱར་བ་དེ་འབྲེལ་ཟླ་མ་དམིགས་པའི་རྟགས་ཀྱི་མཚན་ཉིད་བཤད།

མི་སྣང་མ་དམིགས་རྟགས་ཡིན། བྱས་པ་ཡོད་ན་སྐབས་ཀྱི་ཕྱི་རྒོལ་ལ་མངོན་སུམ་སྣང་དུ་མི་རུང་བ་དང། བྱས་པ་དེ་སྐབས་ཀྱི་ཕྱི་རྒོལ་དེའི་མངོན་སུམ་ལ་སྣང་དུ་རུང་གི་མ་རེད་བྱས་པའི་རྟགས་སྒྲ་མི་རྟག་སྒྲུབ་ལ་ཕྱོགས་ཆོས་ཨ་ནི་མངོན་སུམ་དུ་སྒྲ་བྱས་པ་ཡིན་པ་དང་དབང་པོ་རྣོན་པོ་ལ་མངོན་སུམ་དུ་སྣང་བ་མ་ཡིན་པ་དང། བྱས་པ་སྐབས་ཀྱི་ཕྱི་རྒོལ་དེའི་མངོན་སུམ་ལ་སྣང་དུ་རུང་གི་འདུག་པ།

རེད་མ་དཔེར་ན། མི་ཕ་གིས་ཏུའུ་ཏུའུ་ཁོ། ཁོ་ཇ་འཐུང་གི་ཡོད་མ་རེད་ཟེར་ལབ་པར་དེ་ནི་ཇ་འཐུང་གི་ཡོད་མ་རེད་ཟེར་དུས་གཞན་དག་འཐུང་བ་གོ་གི་འདུག་གས་གོ་གི་མི་འདུག་བ། ཇ་འཐུང་བ་དེ་བཀག་ཙམ་མ་གཏོགས་དེ་ལས་གཞན་པའི་ཇ་འཐུང་གི་རེད་བཏང་ཉིན་མོ་གོ་བས་གོ་གི་མི་འདུག་བ། དེ་ནང་བཞིན་བྱས། སྐྱེ་གི་ཡོད་མ་རེད་ཟེར་དུས་དང་ནི། སྐྱེ་གི་ཡོད་མ་རེད་ཟེར་དུས་གཞན་དག་ག་རེ་གོ་གི་འདུག་རྩ་བ་ཉིད་ནས་གོ་ཡ་མི་འདུག་ད་དེ་ལ། ཨ་ནི་ག་རེ་ཟེར་བས་སྐྱེ་གི་ཡོད་མ་རེད་ཟེར་ག་རེ་གོ་བར་ཅི་ཡང་གོ་ཡ་མི་འདུག་བ་དེ་ལ།